ཉེན་རྟོག་པ་གིས་ཁོང་ལ་མེ་མདའ་བརྒྱབ་ནས་གི་ཁོང་འདས་གྲོངས་སུ་འགྲོ་ཡོད་པའི་གི་གནས་ཚུལ་ཐོན་གི། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ནང། བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། མཐའ་མཇུག་ཏུ་དམིགས་བསལ་གི་གསར་འགྱུར་དུ་བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་བཅས།

སྐབས་དེར་མོ་ཊ་གཏོང་མཁན་དེ་གིས་རྒྱ་ནག་དམར་ཤོག་ཚོགས་པ་གང་དུ་ཡོད་ཟེར་ནས་གི་སྐད་འབོད་རྒྱག་པ་སོགས་བྱས་ཡོད་པ་རེད། སྐབས་དེར་ཉེན་རྟོག་པ་གིས་ཁོང་ལ་མེ་མདའ་བརྒྱབ་ནས་གི་ཁོང་འདས་གྲོངས་སུ་འགྲོ་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་བཅུ་པ་ཚེས་དགུ་གི་ཕྱི་དྲོ་ལ་མོ་ཊ་གཏོང་མཁན་ཞིག་ནས་སཱན་ཧྥ་རན་སི་སི་ཀོ་ནང་ལ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་ཐོངས་མཆན་སྤྲད་ས་ཡི་ཁང་ཆེན་ནང་མོ་ཊ་རྡུང་ཁ་བརྒྱབ་ནས་གི་གཏོར་སྐྱོན་བཏང་ཡོད་པ་དང། མི་དེ་ནི་ལོ་གྲངས་སུམ་ཅུ་སོ་གཅིག་ལ་སླེབས་པའི་གི་ཕོ་གསར་ཞིག་ཡིན་པ་དང་ཁོང་གི་མིང་ལ་ཡང་ཀྲན་ཡོན་ཟེར་གི་ཡོད་པ་རེད། རོ་ཊར་སི་ལས་ཁུངས་གི་གནས་ཚུལ་སྤེལ་བ་གཞིགས་ན་གོང་བརྗོད་ཀྱི་མི་དེ་སུ་ཡིན་མེད་སཱན་ཧྥ་རན་སི་སི་ཀོ་དབུས་སྨན་བཅོས་བརྟག་དཔྱད་ཁང་གིས་ཚེས་བཅུ་གཉིས་ཉིན་ངོ་རྟགས་ཆོད་ཡོད་པ་སྐོར་འཁོད་ཡོད་པའི་གི་གནས་ཚུལ་ཐོན་གི། སྲིད་སྐྱོང་སྤེན་པ་ཚེ་རིང་ལགས། ལྷོ་ཨ་ཕེརི་ཀ་ཡི་རྒྱལ་ཁབ་བྷ་ར་ཛིལ་དང་ཁོ་ཏྲོ་རི་ཀོ། གཞན་ཡང་མེག་སི་ཀོ་བཅས་ཀྱི་གི་རྒྱལ་ཁབ་ཁག་གི་ནང་ལ་གཞུང་དོན་གྱི་གཟིགས་སྐོར་ཁག་ལེགས་གྲུབ་བྱུང་ནས་ད་ལྟ་ཨ་རི་ཡི་ནུབ་ཕྱོགས་མངའ་སྡེ་ལོ་སཱན་ཅི་ལིའི་ནང་ལ་ལས་དོན་ཁག་འགོ་བཙུགས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་བཅུ་པ་ཚེས་བཅུ་གཉིས་ཀྱི་ཉིན་གུང་སྲིད་སྐྱོང་སྤེན་པ་ཚེ་རིང་ལགས། ཨ་རིའི་ཀཱ་ལི་ཧྥོར་ནི་ཡ་གི་གྲོང་ཁྱེར་ལོ་སཱན་ཅི་ལིའི་ནང་ལ་ཕེབས་འབྱོར་བྱུང་ཡོད་པ་དང། སྐབས་དེར་ལྷོ་ཀཱ་ལི་ཧྥོར་ནི་ཡ་གི་བོད་རིགས་ཚོགས་པའི་རྒྱུན་ལས་རྣམས་གཙོས་པའི་གི་ས་གནས་ཀྱི་བོད་མི་རྣམས་ཀྱི་གིས་སྣེ་ལེན་ཞུས་ཡོད་པ་དང། ཕྱི་དྲོ། སྲིད་སྐྱོང་མཆོག་ནས་ཁུལ་དེ་ལ་ཡོད་པའི་གི་བོད་མི་ཚོ་ལ་ཐུག་འཕྲད་ཀྱིས་སྐབས་བཅུ་དྲུག་པའི་བཀའ་ཤག་གི་ལས་དོན་ཁག་དང་སྲིད་བྱུས་བཅས་དང། བོད་ཀྱི་གི་དཀའ་རྙོག་སེལ་རྒྱུ་དང་དབུ་མའི་ལམ་གྱི་གི་སྲིད་བྱུས་ལ་གདེང་འཇོག་ཇེ་ཆེ་ཐོབ་ནས་གི་བོད་རྒྱ་གཉིས་ཕན་གྱི་ཐབས་ལམ་ཞིག་འཚོལ་རྒྱུ་དང། ལྷོ་ཨ་མི་རི་ཀ་ཡི་ཕྱོགས་བསྐྱོད་ལས་དོན་ཁག་ལེགས་གྲུབ་བྱུང་ཡོད་པའི་སྐོར་གྱི་གནས་ཚུལ་སོགས་འགྲེལ་བརྗོད་བརྒྱབ་ཡོད་པ་རེད། དེ་ནས་ཨ་རིའི་རྒྱལ་ས་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་འཐུས་མི་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་གི་འབྲེལ་ཡོད་མི་སྣ་ཁག་དང་ཐུག་འཕྲད་གནང་རྒྱུ་དང་དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་གྲྭ་ཁག་བཅས་སུ་བཅར་རྒྱུ་ཡིན་པ་རེད། ཟླ་འདི་ཡི་གི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ནང་དུ་སྲིད་སྐྱོང་མཆོག་དང་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་འགན་འཛིན་རི་ཆ་ཌི་གེ་ཡར་རྣམ་གཉིས་དབུ་བཞུགས་ཐོག་ཨ་རིའི་གྲོས་ཚོགས་ཀྱིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསེར་གི་རྟགས་མ་འབུལ་ནས་གི་ལོ་ངོ་བཅུ་དྲུག་འཁོར་བའི་གི་དུས་དྲན་གི་མཛད་སྒོ་ཐོག་ལ་མཉམ་ཞུགས་བྱེད་རྒྱུ་ཡིན་པ་རེད། ཡང་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་ཨ་རིའི་རྒྱལ་ས་ཡི་གསར་འགོད་ལྷན་ཚོགས་སུ

འདི་ནི་བོད་པའི་བུ་མོ་ཞིག་རྒྱལ་ཁབ་རིམ་པའི་རྐང་རྩེད་སྤོ་ལོའི་རུ་ཁག་ནང་ལ་ཚུད་པ་དེ་ད་རེས་ཐེངས་དང་པོ་ཆགས་ཀྱི་ཡོད་པ་རེད་འདུག་སྒྲོལ་མ་སྐྱིད་ལགས། ལོ་བཅུ་ལ་སླེབས་པའི་སྐབས་རྐང་རྩེད་སྤོ་ལོའི་ལུས་རྩལ་རུ་ཁག་ནང་ལ་ཞུགས་རྒྱུ་ཡི་གོ་སྐབས་ཐོབ་སྟེ་ལོ་མང་ཡི་རིང་ལ་སྦྱོང་བརྡར་བྱས་པའི་བརྒྱུད་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ལ་སི་ཁྲོན་ཞིང་ཆེན་བུད་མེད་རྐང་རྩེད་སྤོ་ལོའི་རུ་ཁག་ཡི་ནང་ལ་ཞུགས་ཡོད་པ་རེད། ཉིས་སྟོང་ཉི་ཤུ་ལོ་ཡི་རྩེད་འགྲན་ཡི་སྐབས། སྒྲོལ་མ་སྐྱིད་ལགས་ཀྱི་གི། གནས་དང་ནུས་པ་བཅས་རྩེར་ཕྱིན་བྱུང་ནས་གི། མི་རྣམས་ཀྱི་གི། ཡིད་དབང་འཕྲོག་དགོས་པ་ཞིག་ཆགས་ཡོད་པའི་གི་གནས་ཚུལ་ཐོན་འདུག་དབྱིན་ཇི་རྒྱལ་ཁབ་ནང་གི་ཆབ་སྲིད་ཚོགས་པ་གཉིས་ཀྱི་གི། ལོ་འཁོར་གྱི་ལྷན་ཚོགས་དང་སྟབས་བསྟུན་ནས། དབྱིན་ཇི་ནང་ལ་རྟེན་གཞི་བྱས་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི། བོད་དོན་ཞུ་གཏུག་གི་ལས་འགུལ་ཞིག་སྤེལ་རྒྱུ་ཡིན་པའི་གི་གནས་ཚུལ་ཐོན་འདུག་དེ་ཡང་དབྱིན་ཡུལ་གྱི་རྙིང་ཞེན་ཆབ་སྲིད་ཚོགས་པ་དང། ངལ་རྩོལ་ཆབ་སྲིད་ཚོགས་པ་གཉིས་ཀྱི་གི་ཟླ་བ་འདིའི་གི་ལོ་འཁོར་ལྷན་ཚོགས་དེ་འཚོགས་ཀྱི་ཡོད་པ་དང་བསྟུན་བོད་དོན་གོ་རྟོགས་སྤེལ་བ་དང་ཞུ་གཏུག་ལས་འགུལ་སྤེལ་རྒྱུ་གི་གོ་སྐབས་ཤིག་དམ་འཛིན་བྱས་ཡོད་པ་རེད། དེ་ཡང་དབུས་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ་ཐོག་ལ་གནས་ཚུལ་སྤེལ་བར་གཞིགས་ན་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་སྣེ་ཁྲིད་འོག་དབྱིན་ཡུལ་གྱི་ས་གནས Manchester Leeds། Liverpool བཅས་ཀྱི་གི་བོད་མི་མང་པོ་ཞིག་གི་འཐུས་མིས་ཞུ་གཏུག་གི་ལས་འགུལ་དེ་ལ་རྒྱབ་སྐྱོར་དང་མཉམ་ཞུགས་བྱས་ཡོད་པ་རེད། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་ལས་འགུལ་འདི་ཡི་གི་དམིགས་ཡུལ་གཙོ་བོ་གཉིས་ཡོད་པ་དང། དང་པོ་དེ། དབྱིན་ཡུལ་གཞུང་གིས་བོད་རྒྱ་དཀའ་རྙོག་སེལ་རྒྱུ་གི་ཁྲིམས་འཆར་ལ་དོ་སྣང་དང། ནུས་པ་མཉམ་སྤུངས་བྱེད་རྒྱུ་དེ་ཡིན་པ་དང། གཉིས་པ་ནི། འགྲོ་བ་མི་ཡི་རིགས་ཀྱི་གི་ཁེ་ཕན་གྱི་ཆེད་དུ། མཐོ་སྒང་བོད་ཀྱི་གི་ཁོར་ཡུག་འདི་སྲུང་སྐྱོབ་བྱེད་རྒྱུ་བཅས་ཡིན་པ་རེད་ཅེས་འཁོད་ཡོད་པའི་གི་གནས་ཚུལ་ཐོན་འདུག་བྱང་ཀོ་རི་ཡ་ནས་རྒྱ་ནག་ནང་ལ་བྲོས་བྱོལ་དུ་ཡོང་མཁན་ཚོ། ད་རེས་ཕྱིར་འབུད་བཏང་ནས་གི་བྱང་ཀོ་རི་ཡ་ལ་རྩིས་སྤྲོད་བྱས་ཡོད་པའི་གི་གནས་ཚུལ་ཐོན་འདུག་དེ་ཡང་འགྲོ་བ་མི་ཡི་ཐོབ་ཐང་ལྟ་ཞིབ་ཚོགས་པས་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་བྱང་ཀོ་རི་ཡ་གི་མི་སེར་ཕྱིར་འབུད་གཏོང་བ་ཕལ་ཆེ་བ་དེ་བུད་མེད་ཡིན་པ་དང། ཁོང་རྣམས་བྱང་ཀོ་རི་ཡ་གི་བཙན་དབང་འོག་ངལ་རྩོལ་བསྒྱུར་བཀོད་ར་བ་ནང་ལ་གཏོང་བ་དང། དོ་དམ་བཙོན་འཇུག་བྱེད་པ་དང་མནར་གཅོད་གཏོང་བ་དང་བཙན་གཡེམ་བྱེད་པ། བཙན་དབང་གི་ཐོག་ནས་དམར་གསོད་གཏོང་བ་སོགས་ཀྱི་གི་ཉེན་ཁ་ལ་བརྟེན་ནས་གི་རྒྱ་ནག་ནང་ལ་བྲོས་བྱོལ་དུ་ཡོང་ཡོད་པ་རེད། ཡིན་ན་ཡང་ད་རེས་རྒྱ་ནག་གཞུང་གིས་བྱང་ཀོ་རི་ཡ་གི་མི་མང་ལྔ་བརྒྱ་ལྷག་ཙམ་ཞིག་ཕྱིར་འབུད་བཏང་ནས་གི་བྱང་ཀོ་རི་ཡ་ལ་རྩིས་སྤྲོད་བྱས་ཡོད་པ་རེད། དེ་ཡང་ཕྱི་ཟླ་བཅུ་པ་ཚེས་དགུ་གི་དགོང་མོ་ལ། རྒྱ་ནག་གཞུང་གིས་གོང་ཞུས་ཀྱི་བྱང་ཀོ་རི་ཡ་གི་མི་སེར་དེ་དག་རླངས་འཁོར་ཆེན་པོ་ཁག་ནང་བླུགས་ནས་གི་ས་མཚམས་ཁག་ལྔ་ཡི་ནང་ནས་ཕྱིར་སློག་བྱས་ཡོད་པ་རེད། ད་རེས་རྒྱ་ནག་གཞུང་གིས་ཕྱིར་སློག་བྱས་པའི་གི་བྱང་ཀོ་རི་ཡ་གི་མི་མང་ནང། བྱང་ཀོ་རི་ཡ་ནང་ལ་སླེབས་ཚར་བའི་རྗེས་བཙོན་འཇུག་དང་ངལ་རྩོལ་བསྒྱུར་བཀོད་ར་བ་ནང་ལ་བཅུག་པ་དང། མཐའ་ན་དམར་གསོད་གཏོང་བ་སོགས་ཅིག་གི་ཉེན་ཁ་ཆེན་པོ་ཡོད་པ་རེད་ཅེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གིས་སེམས་འཚབ་ཆེན་པོ་བྱེད་བཞིན་པའི་གི་གནས་ཚུལ་ཐོན་འདུག།

རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་དང་བྱེད་མུས་ཡིན་པའི་ཁར་བར་སྐབས་ཤིག་ནས་རྒྱ་ནག་གཞུང་གིས་བོད་དང་འབྲེལ་བ་ཡོད་པའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས་ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད་ཤིས་ཙང་ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་ཐོན་པའི་གནས་ཚུལ་གསར་ཤོས་ཤིག་ནི་བོད་ཉིང་ཁྲི་ས་ཁུལ་དུ་བསྐོང་ཚོགས་གནང་བའི་ཧི་མ་ལ་ཡའི་རི་རྒྱུད་དང་འབྲེལ་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་ཟེར་བའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་ཀྱིས་གཏམ་བཤད་སྤེལ་བའི་ནང། བར་སྐབས་ཤིག་ནས་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆའི་ནང་བོད་ལ་དབྱིན་ཡིག་གི་ཐ་སྙད་དུ་ཤིས་ཙང་ཞེས་པའི་བྲིས་འགོ་བཙུགས་ཡོད་པ་ལས་རྒྱལ་སྤྱིའི་རང་བཞིན་གྱི་བེད་སྤྱོད་བྱེད་བཞིན་པའི Tibet ཞེས་པའི་ཐ་སྙད་དེ་བྲིས་མེད་ཚུལ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས་ཤིས་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་གནང་མུས་ཡིན་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་བྱུང། དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། ལུང་པ་ཆེན་པོ་ཅིག་ཡིན་པའི་ཐོག་ནས་རྒྱལ་ཁབ་ཆེན་པོ་ཅིག་ཡིན་པའི་ཐོག་ནས་བྱེད་སྟངས་གཅིག་དེ་ནོར་གྱི་ཡོད་རེད་དེ་བསམ་པ་ལ་ད་ལྟའི་གནས་སྟངས་ཐོག་ལ་ཡིན་པ་ན་བོད་མིའི་སྒྲིག་འཛུགས་ངོས་ནས་མཐའ་གཅིག་ཏུ་ངོ་རྒོལ་ཞེས་ཤིས་ཙང་གི་ཚིག་དེ་ཚོ་བེད་སྤྱོད་བཏང་ཚུལ་མཐའ་གཅིག་ཏུ་ངོ་རྒོལ་བྱེད་ཡ་དང་དེ་ལས་ཕན་པའི་གི་རྒྱ་ནག་གཞུང་ནས་བོད་མིའི་མངོན་འདོད་སྒྲུབ་དགོས་ཡ་དེའི་སྒང་ལ་དོ་སྣང་སྤྲད་དགོས་ཡ་དེ་ངེས་པར་དུ་བསམ་བློ་གཏང་དགོས་རེད་ཅེས་ཞུ་འདོད་ཡོད། འདས་པའི་ལོ་ངོ་བཅུ་ཕྲག་དྲུག་ལྷག་རིང་ཨ་མི་རི་ཀ་དང་རྒྱ་གར་ཚུད་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་ཡིག་ཆའི་ནང་ཡོངས་གྲགས་ཀྱི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་འཁོད་ཡོད་པ་ལས་ཤིས་ཙང་ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་པའི་སྲོལ་མེད་པ་རེད། དཔེར་ན། ཉིས་སྟོང་ཉི་ཤུ་ལོ་ཡི་ཨ་མི་རི་ཀའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ནང Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་བཞིན་ཐེངས་བཅུ་ལྷག་བཀོད་སྤེལ་བྱས་ཡོད་པ་འདི་ནི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་དབྱིན་ཡིག་ནང Tibet དང་རྒྱ་ཡིག་སྟེང་ཤིས་ཙང་ཞེས་པའི་ཐ་སྙད་དེ་གཉིས་ལ་དེ་སྔ་ཁྱད་པར་མེད་ཀྱང་ཕྱིས་སུ་རྒྱ་ནག་དམར་ཤོག་སྲིད་གཞུང་གསར་བཙུགས་ཀྱིས་ཤིམ་ལ་ཆིངས་ཡིག་བཞག་པའི་རྗེས་འབྲས་སུ་ཐ་སྙད་དེ་གཉིས་བཀོལ་སྤྱོད་བྱས་རྒྱུའི་ཐད་ཁྱད་པར་ཆེན་པོ་ཕྱིན་ཏེ། དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་སྒྱུར་བ་ཡོད་པའི་ས་ཁུལ་གཅིག་པུར་ཤིས་ཙང་ཞེས་འབོད་སྲོལ་ཡོད་པ་ལྟ་བུ་བཟོས་ཡོད་ཅེས་འགྲེལ་བརྗོད་གནང་བྱུང།
དེ་དང་ཤིམ་ལ་ཆིངས་ཡིག་ནང་ལ། ཤིམ་ལ་ཆིངས་ཡིག་ང་ཚོ་བོད་ཡིག་ནང་ལོགས་རེད་དབྱིན་ཇི་ནང་ལོགས་རེད་རྒྱ་ཡིག་ནང་ལོགས་ཡོད་རེད། རྒྱ་ཡིག་ནང་ལོགས་བོད་ཕྱི་ནང་ཟེར་ཡ་བྱེད་བ། ཕྱི་མ། བོད་ཕྱི་བོད་ནང། ནང་གི་བོད་ཕྱི་གི་བོད་ཟེར་ནས་དབྱེ་བ་གཉིས་ཡོད་བ་དེ་ནང་ལ་རྒྱ་ཡིག་ནང་ལ་ག་རེ་འཁོད་པ་རེད། ནང་གི་ཙང་ཕྱི་གི་ཙང་ཟེར་ནས།

ཕལ་ཆེར་ལོ་བརྒྱ་རྩ་གཅིག་རོ། དེ་ནས་དགའ་ལྡན་ཕོ་བྲང་ཡང་ཨང་ཀྱི་བྱེད་བདེ་བ་དེ་ལ་གོ་བདེ་བ་འདྲ་བོ་ཞིག་ཆགས་བསྡད་ཡོད།
གཞི་རྩའི་ཆ་ནས་བོད་ལ་རྒྱ་ཡིག་ཐ་སྙད་ཤི་ཚང་ཞེས་པའི་གོ་དོན་ནི་ནུབ་ཀྱི་བོད་ཅེས་པའི་དོན་ལ་ཡང་གོ་གི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནི་ཤི་ཚང་ཞེས་པ་ནི་ནུབ་ཀྱི་གཏེར་མཛོད། Western Treasure། ཞེས་པའི་དོན་ལ་ཡང་གོ་གི་ཡོད་པ་དེང་གི་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་གྱི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས་བོད་ལ་ཤི་ཚང་ཞེས་པའི་ཐ་སྙད་དེ་ཐོག་མར་བྱུང་ཚུལ་ནི་དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་མན་ཇུ་གོང་མའི་སྲིད་གཞུང་གིས་ཟི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲོའུ་ཨེར་ཧྥན་གྱིས་བོད་ལ་བཙན་འཛུལ་བྱས་པའི་སྐབས་ཁོང་གིས་ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་ཡི་བར་གྱི་ས་ཁུལ་ལ་ཤི་ཚང་ཞེས་མིང་བཏགས་ཡོད་ཚུལ་འགྲེལ་བརྗོད་གནང་བྱུང། བོད་ལ་ཤི་ཚང་ཟེར་ཉེན་དེ་ཐ་སྙད་དང་པོ་བཏགས་ཉེན་དེ་མན་ཇུ་གོང་མའི་སྲིད་གཞུང་གི་དམག་དཔོན་ཀྲོའུ་ཨེར་ཧྥན་ཟེར་ཉེན

ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་བོད་ལ་ཤི་ཚང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ་ཤི་ཚང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་པའི་ཁར། འདི་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཞིག་ཀྱང་ཡིན་པ་མ་ཟད་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱེད་རྒྱུ་ཡི་ཞུ་གཏུག་ལས་འགུལ་མུ་མཐུད་སྤེལ་མུས་ཡིན་པ་གསུངས་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་ཀྱི་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་ཆོས་སྐྱིད་ཀྱིས་ཕྱོགས་བསྒྲིགས་བྱས་པའི་གི་དམིགས་བསལ་གི་གསར་འགྱུར་འདི་ཉན་རོགས་གོ། བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་དབུས་ཨ་མི་རི་ཀ་གི་གཞུང་འབྲེལ་འཚམས་གཟིགས་ལེགས་པར་གྲུབ་རྗེས་ཕྱི་ཚེས་བཅུ་གཉིས་ཉིན་ཨ་རིའི Los Angeles ལ་ཕེབས་སྐབས། ལྷོ་ཁ་ལི་ཧྥོ་ནི་ཡ་གི་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་གི་སྣེ་ཁྲིད་འོག་ས་གནས་བོད་མི་རྣམས་ནས་ཕེབས་བསུ་གཟབ་རྒྱས་ཞུས་པ་དང། དེ་ཉིན་ཕྱི་དྲོ་སྲིད་སྐྱོང་མཆོག་ནས་ས་གནས་བོད་མི་རྣམས་ལ་བོད་འཐབ་རྩོད་བྱེད་སྟངས་ཡོང་སྒོ་བོད་མི་སྒྲིག་འཛུགས་ཀྱི་ལས་དོན་སྣ་ཚོགས་སྐོར་གསུང་བཤད་གནང་འདུག་ལྷོ་ཁ་ལི་ཧྥོ་ནི་ཡ་གི་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཞོན་ཀརྨ་དགེ་ལེགས་ལགས་ཀྱིས། ད་རེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ས་གནས་དེ་ལ་ཕེབས་པ་ཐེངས་དང་པོ་ཆགས་ཡོད་པས། ས་གནས་ཀྱི་སྣེ་ལེན་གི་མཛད་སྒོ་སོགས་གང་ཅི་གི་ཐད་ཧ་ཅང་ཡག་པོ་ཆགས་སོང་ཞེས་གསུངས་གནང།
བོད་པ་ཚང་མ་དཔེ་མི་སྲིད་པའི་སྲིད་སྐྱོང་དེ་རེད། ད་སྲིད་སྐྱོང་གོ་གནས་ཐོག་ནས་ཕེབས་པའི་ཚར་དང་པོ་དེ་རེད་ང་ཚོའི་ས་གནས་ལ། ཨ་ནི་ང་ཚོ་བོད་པ་ཚང་མ་དཔེ་མི་སྲིད་དགའ་བོ་བྱུང་སོང། ཨ་ནི་མི་དམངས་ཚང་མས་ཀྱི་དངོས་གནས་དྲི་བ་དྲིས་ཡ་དེ་ཚོ་དཔེ་མི་སྲིད་པས་ཀྱི་ཡག་པོ་བྱས་སོང། སྤུ་གུ་དེ་ཚོས་ཀྱི་གཞས་སྣ་ཟློས་གར་སྤྱན་འབུལ་ཞུ་ཡ་དེ་ཚོ་དཔེ་མི་སྲིད་ཡག་པོ་བྱུང་སོང། ཨ་ནི་སྲིད་སྐྱོང་དཔེ་མི་སྲིད་མཉེས་པོ་བྱུང་སོང།
ཡང་ས་གནས་ཀྱི་བོད་རིགས་ཚོགས་པ་གི་ཚོགས་གཙོ་ལྷག་པ་ལྷ་མོ་ལགས་ཀྱིས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བོད་ཀྱི་ཁོར་ཡུག་ཞེས་པའི་ལེ་ཚན་དེ་ཚེ་དབང་ནོར་བུ་གིས་ཕྱོགས་སྒྲིག་བྱས་པ་དེ་ཉན་རོགས། ད་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་ཞིག་འཛམ་གླིང་གི་ཡང་ཐོག་བོད་མཐོ་སྒང་གི་འཛམ་གླིང་ནང་གི་གངས་རི་མཐོ་ཤོས་ཨང་དྲུག་པ། རི་བོ་ཇོ་བོ་དབུ་ཡ་ཟེར་བ་དེ་ལ་འགྲོ་བསྐྱོད་ཀྱིས་གནམ་གཤིས་ཧ་ཅང་གྲང་ངར་ཆེ་བའི་ས་ཁུལ་དེ་ལ་བརྟག་དཔྱད་ཞིབ་འཇུག་མཛད་འགོ་བཙུགས་ཡོད་པའི་སྐོར་གནས་ཚུལ་ཐོན་པ་དང་འབྲེལ་རི་བོ་དེ་ལ་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་དེ་དག་གིས་ཉམས་ཞིབ་མཛད་པའི་དམིགས་ཡུལ་གཙོ་བོ་གང་ཡིན་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱ་ནག་གི་རྒྱལ་སྲིད་ལས་ཁུངས་ཀྱིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་རུ་ཁག་ཞིག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡ་ཟེར་བའི་རི་རྩེ་རུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་གྱི་ཞོགས་པ་འབྱོར་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་བར་ལུང་འདྲེན་བྱས་གདའ། ད་རེས་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེས་འཛམ་གླིང་གི་གངས་རི་མཐོ་ཤོས་ཇོ་མོ་གླང་མ་མིན་པ་གཞན་རྒྱ་མཚོ་ནས་བརྩིས་ན་མཐོ་ཚད་མི་ཀྲར་བརྒྱད་སྟོང་སླེབས་པའི་རི་བོ་ཇོ་བོ་དབུ་ཡ་ཟེར་བའི་རི་རྩེ་ལ་འཛེགས་པ་དེ་ནི་ཐེངས་དང་པོ་དེ་ཡིན་པ་དང་དེའི་ཐོག་ནས་གནམ་གཤིས་ཚ་གྲང་གི་གནས་སྟངས་ཅི་འདྲ་ཞིག་ཡིན་ནའང་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་རྣམས་ལ་ཡོངས་གྲགས་ཀྱི་འགྲོ་ལུགས་ལྟར་གཞི་རྒྱ་ཆེ་བའི་ཚན་རིག་ཉམས་ཞིབ་མཛད་པའི་ནུས་པ་ཚད་ལྡན་ཡོད་པ་དེ་མཚོན་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། ད་ནི་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཚོས་བོད་ཀྱི་རི་བོ་ཇོ་བོ་དབུ་ཡ་ཟེར་བའི་རི་རྩེ་ལ་འཛེགས་པའི་གནས་ཚུལ་དེའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་བོད་རྒྱ་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ། ད་རྒྱ་ནག་གཞུང་གིས་ཐེངས་གཉིས་པའི་མདོ་དབུས་མཐོ་སྒང་གི་ཨ་ནི་ཚན་རིག་རྟོག་ཞིབ་ཟེར་ཡ་དེ་འདྲ་གི་ད་ཚོགས་ཆུང་ཅིག་ཅིག་ཕར་སོང་ནས་ཨ་ནི་དེ་ཞིབ་འཇུག་བྱེད་མཁན་དེ་ཁོ་རང་ཚོ་རེད། ད་ཁོ་རང་ཚོ་གིས་ད་ལྟ་དེ་བོད་ཀྱི་ད་ཅིག་བོད་ནང་ལོགས་གི་ད་རི་མཐོ་པོ་སྐད་གྲགས་ཅན་ད་ཇོ་བོ་དབུ་ཡ་ཟེར་ཡ་དེ་འཛམ་གླིང་གི་ད་ཁྱོས་གོང་ནས་གསུངས་པ་ནང་བཞིན་རེད་ཁོ་རི་མཐོ་ཤོས་ཨང་དྲུག་པ་དེ་ཆགས་ཀྱི་ཡོད་རེད་དེ་ལ་ནི་ཁོ་རང་ཚོ་གི་དང་པོ་དེ་ཁོ་ཚོ་བལྟས་ཀྱི་འདུག་ད་ལྟ་ག་རེ་ཟེར། གནམ་གཤིས་རྟོག་ཞིབ་གི་ཨ་ནི་འཕྲུལ་ཆས་དེ་འདྲ་བཙུགས་ནས་རི་དེའི་རྩེ་ལ་བཙུགས་འདུག་ད་དེའི་དཔེ་དེབ་ཅིག་རྒྱ་ནག་གི་ད་གནམ་གཤིས་ཉམས་ཞིབ་བྱེད་ཡག་གི་གནམ་གཤིས་འགྱུར་ལྡོག་ལ་ཅིག་ཕན་ཐོགས་གི་ཡོད་ཟེར་མང་པོ་ཅིག་བཤད་གི་འདུག་ད་རེས་ང་ཁོ་རང་ཚོ་གི་ད་ཅིག་ག་རེ་ཟེར་དགོས་རེད་ཁོ་རང་ཚོ་ཚོགས་པ་འདི་གི་ད་རྒྱ་མཚོ་ངོས་ནས་མཐོ་ཚད་མི་ཀྲར་བཞི་སྟོང་དགུ་བརྒྱ་ལྔ་བཅུ་ལྔ་སྟོང་བདུན་བརྒྱ་དྲུག་སྟོང་བཞི་བརྒྱ་ལྔ་བཅུ་བདུན་སྟོང་བརྒྱ་ད་ད་རེས་གི་དེ་ད་བརྒྱད་སྟོང་ཉིས་བརྒྱ་བཅུ་མེད་གཅིག་གི་མཐོ་ཚད་དེ་ལ་རིམ་པ་བྱས་ནས་ཁོ་རང་ཚོ་གི་དེ་འདྲ་གི་ད་གནམ་གཤིས་རྟོག་ཞིབ་གི་འཕྲུལ་ཆས་ཡིན་ཟེར་གི་བ་རེད་ད་ཁོ་ཚོ་བཤད་ཡ་ལ་དེ་རེད་ད་ཡང་དག་གི་བཤད་ཡ་ལ་གནམ་གཤིས་རྟོག་ཞིབ་བྱེད་ཡ་གི་ནི་དེ་འདྲ་གི་འཕྲུལ་ཆས་དེ་ཁོ་ཚོས་ད་བཙུགས་ཚར་ཡིན། ད་ལྟའི་གི་དཔེ་དེ་མ་འོངས་བ་ལ་ནི་ཅིག་ག་རེ་ཟེར་དགོས་ད་ཅིག་ཧི་མ་ལ་ཡ་རི་རྒྱུད་གི་གནམ་གཤིས་འགྱུར་བ་དང་དེ་ནི་འཛམ་གླིང་གི་གནམ་གཤིས་འགྱུར་ལྡོག་དང་དེ་ནི་ད་བོད་སྒང་བ་གི་ནི་ས་ཁུལ་གི་ད་ཅིག་ག་རེ་ཟེར་དགོས་རེད། གནམ་གཤིས་འགྱུར་ལྡོག་གི་ཁྱད་ཆོས་ལ་སོགས་པ་དེ་ལ་ཞིབ་འཇུག་བྱེད་ཡ་ད་ཞིབ་འཇུག་ཕན་ཐོགས་ཀྱི་ཡོད་རེད་ཅེས་བཤད་ཀྱི་འདུག་ད་ལྟའི་ཁོ་རང་ཚོ་རིམ་པ་ཁོ་རང་ཚོའི་བཤད་སྟངས་གཅིག་རེད། ཉེ་བར་སྒང་ནས་ཁོ་རང་ཚོ་ག་རེ་ཞིབ་འཇུག་བྱས་ཡོད་འདུག་ད་ཁོ་རང་ཚོ་དཔེ་ཁྱབ་བསྒྲགས་ཞིག་ཆེན་པོ་བྱས་ཡོད་ཡ་དེ་ནི་ཁོ་རང་ཚོ་གི་ད་དེ་ནང་ལོགས་གི་ཚན་རིག་པ་དེ་ཚོ་ལ་ནི་མི་མི་གི་གཟུགས་པོ་ལ་རྟོག་ཞིབ་བྱས་འདུག་ད་རྟོག་ཞིབ་བྱས་ཡ་དེ་ནི་ད་རྫ་རི་ས་དེ་འདྲ་མཐོ་པོ་ནང་ལོགས་ནས་ནི་ང་ཚོ་ཨོག་སི་ཇིན། ཉུང་ཉུང་ཡིན་པའི་སྐབས་སུ་མིའི་གི་གི་འདུ་ཤེས། མིའི་གི་འདུ་ཤེས་དེ་དང་མིའི་གི་རིག་པ་དེ་ག་ཚད་ཅིག་འདུག་ཨ་ནི་ད་ག་ནང་བཞིན་ཁོའི་ཁྲག་ཤེད་གི་འགྱུར་ལྡོག། ཁྲག་ཤེད་གི་ནུས་ཤུགས་དེ་ཚོ་ལ་འགྱུར་བ་ག་རེ་འགྲོ་གི་ཡོད་ཡ་ད་དེའི་སྐོར་ལ་ཞིབ་འཇུག་བྱས་འདུག་ད་དེའི་ཞིབ་འཇུག་བྱས་ཡ་དམིགས་ཡུལ་དེ་ག་རེ་རེད་ཟེར་ན་ད་ཅིག་ཨ་དེ་རེད་ས་ཁོ་ཚོ་གཏིང་ཟབ་པོའི་སྒོ་ནས་ཨ་ནི་མཐོ་སྒང་ན་བསྡད་མཁན་གི

ཁོ་རང་རང་རྒྱ་མི་རིགས་རང་ལ་ཞིབ་འཇུག་བྱེད་ཀྱི་འདུག་ད་འདི་གིས་ནི་ད་རྒྱ་ནག་གི་དཔེ་ཆབ་སྲིད་ཆེན་པོ་ཅིག་གི་ངོས་ནས་ཨ་ནི་རྒྱ་མི་དེ་ཚོ་བོད་ཀྱི་ས་མཐོ་ནས་ག་འདྲ་བྱས་བསྡད་ཐུབ་ཀྱི་འདུག་ད་རྒྱ་སྟངས་ནས་ཡོང་མཁན་གྱི་རྒྱ་མི་དེ་ཚོ་བོད་ནས་བསྡད་ཡག་ལ་ཨ་ནི་དཀའ་ངལ་ག་རེ་འཕྲད་ཀྱི་འདུག་དེ་ལ་གདོང་ལེན་ག་རེ་བྱེད་དགོས་ཀྱི་འདུག་དེ་ལ་ཞིབ་འཇུག་བྱེད་ཀྱི་ཡོད་ཡ་དེ་གསལ་པོ་རེད་ཟེར་གྱི་འདུག།

དེའི་ཞོར་དུ་ད་ཁོ་རང་ཚོས་ཞིབ་འཇུག་བྱེད་ཡ་དེ་གཟུགས་པོ་ཞིབ་འཇུག་བྱེད་ཡ་ནི་དེ་རེད་ས་དེ་འདྲའི་སྐོར་ལ་ད་ཁོ་རང་ཚོ་གི་དམིགས་ཡུལ་དེ་འདི་གཉིས་ཚད་གི་མ་རེད་ད་ལྟ་མང་པོ་ཞིག་ཁོ་ཚོ་ཚན་རིག་གི་ཞིབ་འཇུག་བྱེད་དགོས་རེད་ད་ཁོ་ཚོ་རྒྱ་ནག་གི་ཡོངས་གྲགས་བྱེད་ཡ་གི་ནི་ཚད་ད་དེ་གི་ལ་འདི་གཉིས་དེ་ཚད་དེ་ཚད་ད་ཅིག་ག་རེ་ཟེར་དགོས་འདི་ཚད་ཆེ་བ་གཉིས་རེད་བསམ་གི། ཡང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེའི་ནང་མི་གྲངས་བཅོ་བརྒྱད་ཡོད་པ་དེ་དག་གིས་ས་ཡི་ཆགས་བབས་ཀྱི་མཐོ་ཚད་ཧ་ཅང་ཆེ་བའི་རི་རྩེ་དེ་ལ་ཚན་རིག་དང་འབྲེལ་བའི་ཉམས་ཞིབ་སྣ་ཚོགས་ཤིག་བྱས་ཏེ། བསམ་དུས་རང་འགུལ་གྱི་གནམ་གཤིས་ལས་ཁུངས་བཙུགས་པ་དང། རི་བོ་དེའི་རི་རྩེ་ཐོག་ཆགས་པའི་འཁྱགས་པ་དང་གངས་མཐུག་ལོས་ཀྱི་ཚད་འཇལ་བ་དང་འཁྱགས་པའི་ནང་སྙིང་བསྔོགས་པ་དང་ཁ་བ་དང་འཁྱགས་པ་བྲག་རྡོ་བཅས་ཀྱི་མ་དཔེ་རྣམས་བསྡུ་རུབ་བྱས་ཏེ་ཉམས་ཞིབ་མཛད་རྒྱུ་ཡིན་པའི་གནས་ཚུལ་སྤེལ་གདའ། ཡིན་ནའང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེ་དག་གིས་འཕྲུལ་ཆས་བཙུགས་ནས་གནམ་གཤིས་གཅིག་པུ་མིན་པར་སོ་ལྟ་བྱེད་པ་དང་ཆབ་སྲིད་དང་དམག་དོན་སོགས་ཀྱི་རྒྱུ་མཚན་མང་པོ་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་བོད་ཀྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ། ཁོ་རང་ཚོའི་ཡང་དག་གི་བཤད་རྒྱུ་དེ་ད་ཁོ་རང་ཚོའི་འདི་འདྲ་གི་ཚན་རིག་རྟོག་ཞིབ་ཚོགས་པ་ཅིག་བསྡུས་འདུག་བ། ཨ་དེ་ཅི་ལ་མི་དཔེ་མང་པོ་ཡོད་རེད་བསམ་གྱི་འདུག་ད་གནམ་གཤིས་ཀྱི་འདིའི་སྐོར་ལ་ཞིབ་འཇུག་བྱེད་ཀྱི་ཡོད་ཟེར་ཡ་དེ་ད་ཁོ་ཚོས་ཁོ་ཚོས་ཡོངས་བསྒྲགས་བྱེད་ཡ་དེ་རེད་དེ་ནས་ད་ལྟ་ཁོ་ཡིས་བཤད་ཡ་ནང་བཞིན་ཁོའི་མི་གི་གཟུགས་པོ་བརྟག་ཞིབ་བྱེད་ཡ་ད་ནང་བཞིན་དམག་དོན་གི་ཆེད་དུ་ཨ་ནི་ཡང་ཁོ་རང་དགོས་མཁོ་ཡོད་ན་ཁོ་ཚོས་ཞིབ་འཇུག་བྱེད་ཡ་དེ་ད་རྒྱ་ནག་གི་འགྲོ་སྟངས་རེད་ག་རེ་ན་ཁོ་ཞིབ་འཇུག་སྡེ་མཚན་དེ་རྒྱ་ནག་ལ་ཞིབ་འཇུག་སྡེ་མཚན་དེ་རང་སྐྱ་འཕེར་བའི་གཞུང་གཞུང་དང་མ་འབྲེལ་བའི་དེ་འདྲ་བའི་ཞིབ་འཇུག་སྡེ་མཚན་ཡོད་མ་རེད་བ་དེ་ཡིན་དུས་སྒང་ལ་ད་ཁོ་རང་ཚོའི་གཞུང་གི་ཞིབ་འཇུག་སྡེ་མཚན་གཅིག་ཡིན་དུས་སྒང་ལ། ད་གཞུང་གི་ཆབ་སྲིད་དང་གཅིག་དམག་དོན་དང་འབྲེལ་བ་ཡོད་ཡ་ཚང་མ་ཨཱ་ནི་ས་ཆ་དེའི་འབྲེལ་བ་ཡོད་ན་ཨཱ་ནི་ཁོ་ཚོས་ཞིབ་འཇུག་བྱེད་ཀྱི་ཡོད་རེད་བསམ་གྱི་འདུག་དེ་ཡིན་དུས་སྒང་ལ་ད་ཚན་རིག་ཚོགས་པ་འདི་འདྲ་གཅིག་ལ་ཨཱ་ནི་ཞིབ་འཇུག་དེ་ཡི་ཆེད་དུ་གནམ་གཤིས་དང་དེ་ག་ནི་དེ་འདྲ་གཅིག་གི་ཆེད་དུ་ཨཱ་ནི་དེ་འདྲ་འགྲོ་སོང་ཆེན་པོ་བཏང་ནས་དེ་འདྲ་ཞིབ་འཇུག་བྱེད་ཡོད་མ་རེད་བསམ་གྱི་འདུག་ད་ཁོ་རང་ཚོ་འདི་གི

མང་པོ་ཞིག་དེ་ཚོ་མང་པོ་ཞིག་ལ་བརྟག་ཞིབ་བྱེད་ཀྱི་ཡོད་རེད་བསམ་གྱི་འདུག་འདི་རྒྱ་ནག་གཞུང་གི་ད་ཚན་རིག་ཚན་རིག་གླིང་ཟེར་ཡ་དེ་གི་གོ་སྒྲིག་བྱེད་ཀྱི་ཡོད་རེད་འདུག་འདི་གཞུང་འབྲེལ་གྱི་ཚོགས་པ་ཅིག་རེད་དེ་ཡིན་དུས་སྒང་ལ་ད་གནམ་གཤིས་གཅིག་པུའི་ཆེད་དུ་ཁོ་ཚོ་འདི་འདྲ་འགྲོ་ཡོད་མ་རེད་ཨ་ནི་ད་ལྟ་གནམ་གཤིས་བརྟག་ཞིབ་བྱེད་ཀྱི་ཡོད་མི་གི་གཟུགས་པོ་ལྷག་པར་དུ་རྒྱ་མི་དེ་ཚོ་ཨ་ནི་ད་ཨོག་སི་རྗེན་ཉུང་ཉུང་ཡིན་ཡ་ས་མཐོ་ས་དེ་ནི་མི་བསྡད་དུས་སྒང་ལ་ཨ་ནི་ཀླད་པ་དང་ཁྲག་ཤེད་དང་སྙིང་དང། ཨ་ནི། དྲན་ཤེས་དང་ཤེས་པ་དང་རིག་པ་དང་ཨ་དེ་ཚོ་འགྱུར་བ་ག་རེ་འགྲོ་ཡི་འདུག་དེ་བརྟག་ཞིབ་བྱེད་ཀྱི་འདུག་དེ་གི་དམིགས་ཡུལ་དེ་ཨ་ནི་མ་འོངས་པ་ན་ཁོ་རང་ཚོ་གི་རྒྱ་མི་དེ་རྒྱ་ད་བོད་པ་ལ་དེ་འདྲ་དཀའ་ངལ་ཡོད་མ་རེད་བ་ད་རྒྱ་མི་རིགས་བོད་གི་ས་ཆ་ས་མཐོ་ས་ལ་མཐོ་ས་ལ་བསྡད་ཡ་དང་ད་ནང་བཞིན་ཁོ་རང་ཚོ་དམག་མི་ས་མཐོ་ས་ལ་བསྡད་ཡ་དེ་ཚོ་ཚང་མ་ལ་ཤེས་ཀྱི་ཡོད་རེད་བསམ་གྱི་འདུག་དེ་ཡིན་དུས་སྒང་ལ་འདི་ཞིབ་འཇུག་ཚོགས་པ་གཅིག་ཡིན་དུས་སྒང་ལ་གཞུང་འབྲེལ་གྱི་ཞིབ་འཇུག་ཚོགས་པ་གཅིག་ཡིན་དུས་སྒང་ལ་གནམ་གཤིས་གཅིག་པུ་མ་ཡིན་པ་བྱས་ཨ་ནི་ཞིབ་འཇུག་བྱེད་ཡག་གི་འབྲེལ་ཡོད་ཀྱི་ཞིབ་འཇུག་བྱེད་ཡག་མང་པོ་ཅིག་ག་རེ་ཟེར་དགོས་རེད་ཡོངས་བསྒྲགས་བྱེད་ཡག་དང་ཡོངས་བསྒྲགས་མ་བྱས་པ་གསང་བའི་སྒོ་ནས་ཞིབ་འཇུག་བྱེད་ཡག་གཙོ་བོ་རེད་ཟེར་གི། རི་བོ་ཇོ་བོ་དབུ་ཡག་ཟེར་བ་དེ་ནི་འཛམ་གླིང་ནང་གི་གངས་རི་མཐོ་ཤོས་གངས་རི་ཇོ་མོ་གླང་མ་ཟེར་བའི་ནུབ་མཚམས་སུ་རྒྱང་ཚད་ཀི་ལོ་མི་ཊར་ཉི་ཤུ་ཙམ་བཅས་བོད་དང་བལ་ཡུལ་གྱི་ཧི་མ་ལ་ཡའི་སོ་ལོ་ཁུམ་བུའི་ས་ཁུལ་གྱི་ས་མཚམས་སུ་ཆགས་ཡོད་པའི་རི་བོ་ཞིག་ཡིན་པ་དང། རི་བོ་དེའི་མཐོ་ཚད་དེ་རྒྱ་མཚོ་ནས་བརྩིས་ན་མི་ཊར་བརྒྱད་སྟོང་ཉིས་བརྒྱ་ཙམ་ཡོད་པ་དང། གངས་རི་ཇོ་མོ་གླང་མ་ལྟར་རི་བོ་ཇོ་བོ་དབུ་ཡག་དེ་ཡང་ལོ་འཁོར་མོའི་རིང་ཁ་བ་དང་གངས་ཀྱིས་བཏུམས་ནས་ཡོད་པ་རེད་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ། ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ཡིན། རྣམ་པ་ཚོ་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན།